གྲོང་ཁྱེར་པེ་ཅིང་དང་ཧྲང་ཧའེ་སོགས་པའི་ནང་རྔམ་སྟོན་ཁྲོམ་སྐོར་ཆེན་པོ་ཞེ་པོ་བྱུང་སོང་བ། དེ་འདྲ་བྱུང་བའི་སྐབས་ལ་རྔམ་སྟོན་ཁྲོམ་སྐོར་ནང་ཞུགས་མཁན་གྱི་བུ་མོ་གཅིག་གིས་བཞག་པའི་བརྙན་ཐུང་ནང་ལོགས་སྒྲ་ཅིག་རེད། བུ་མོ་དེས་བརྙན་ཐུང་དེའི་ནང་ག་རེ་ཟེར་འདུག་ཟེར་ན། ངའི་མིང་ལ་ཡང་ཀྲི་ཤིན་ཟེར་གྱི་ཡོད། ངས་གྲོགས་པོ་འགའ་ཞིག་ལ་ཡང་མངགས་བྱས་གལ་ཏེ་ང་གང་སོང་ཆ་མེད་ལ་གྱུར་པ་ཡིན་ན་བརྙན་ཐུང་འདི་ཕྱིར་བཀྲམ་རོགས་བྱེད་ཅེས་མངགས་བཞག་ཡོད། གལ་སྲིད་ཁྱོད་ཚོས་བརྙན་ཐུང་འདི་མཐོང་བ་ཡིན་ན། ང་ཡིན་ནའི་ངའི་གྲོགས་མོ་གཞན་ཚོ་ལྟར། པེ་ཅིང་གི་ཉེན་རྟོག་མི་སྣས་འཛིན་བཟུང་བྱས་ཟིན་པའི་རྟགས་རེད་ཞེས་བྱས་ཁོ་རང་གིས་བརྙན་ཐུང་འདི་འགོ་བཙུགས་ཡ་དེ་འདི་ཞེས་བྱས་འགོ་བཙུགས་ཀྱི་འདུག་ད་ལྟ་ན་ནིང་སྤྱི་ཟླ་བཅུ་གཅིག་པའི་ནང་ལོགས་ལ་ཡང་རྒྱ་ནག་གི་གྲོང་ཁྱེར་པེ་ཅིང་དང་ཧྲང་ཧའེ། འདི་མ་ཡིན་པའི་ཁྲེང་ཏུའུ་དང་གྲོང་ཁྱེར་མང་པོ་ཅིག་ནང་ལ་ཡང་རྔམ་སྟོན་ཁྲོམ་སྐོར་ཆེན་པོ་ཞེ་པོ་བྱུང་བ་མ་ཟད་རྔམ་སྟོན་ཁྲོམ་སྐོར་དེའི་ནང་ལ་ཞུགས་མཁན་མང་ཆེ་ཅིག་སློབ་སྦྱོང་ཡོད་འགྱོག་གི་གཞོན་སྐྱེས་ཚོ་རེད་འདུག་འདི་འདྲ་སོང་ཙང་ཕྱི་ལོགས་མི་ཚོས་འདི་སྔོན་ལ་རྒྱུན་རིང་པོ་ཅིག་འདི་འདྲ་མ་བྱུང་པའི་སྒང་ལ་ཡང་ད་རེས་བྱུང་བ་འདི་ལ་ཧང་སངས་པ་ལ་རྒྱ་ནག་གཞུང་ཁོ་རང་ལའི་གཡོ་འགུལ་ཆེན་པོ་ཞེ་པོ་ཕལ་ཆེར་ཐེབས་ཡོད་ས་རེད་འདི་འདྲའི་ཐེབས་པའི་རྐྱེན་གྱིས་ཡིན་ན། ཞི་ཅིན་ཕིང་གིས་ཏོག་དབྱིབས་གཙང་སེལ་ཟེར་བའི་སྲིད་ཇུས་འདི་ལ་ཡང་འགྱུར་ལྡོག་རྩ་བའི་ཐོག་ནས་བཏང་བྱས་ཡིན་ད་བཀག་པ་ལྷོད་ཙམ་ཅིག་གློད་བྱས་ཡིན་ན་ད་འགྱུར་ལྡོག་ཆེན་པོ་ཞེ་པོ་ཕྱིན་པ་ལ་རྔམ་སྟོན་ཁྲོམ་སྐོར་བྱས་པ་ནས་ད་ལྟ་བར་དུ་ལ་ཡང། ད་ཡིན་ནའི་རྔམ་སྟོན་ཁྲོམ་སྐོར་འདིའི་ནང་ཞུགས་མཁན་ཚོ་ལ་ཡང་དཀའ་ངལ་ག་རེ་འཕྲད་ཡོད་མེད་སྐོར་ལ་ཡང་ད་དུང་གང་ལྟར་གསལ་པོ་ཞེ་པོ་ཅིག་མེད་པ་དང་མི་ཚོས་དོ་སྣང་བྱེད་ཡ་དེ་ཡིན་ནའི་ད་དེ་རིང་ཁ་སང་ཤུགས་ཆེ་རུ་ཞེ་པོ་ཕྱིན་བཞག་བྱས་ཙང་དེ་འདྲའི་ཅིག་སྐབས་ལ་ཡང་ད་རྔམ་སྟོན་ཁྲོམ་སྐོར་འདིའི་ནང་ཞུགས་པའི་རྐྱེན་གྱིས་འཛིན་བཟུང་བྱས་པའི་མི་དེ་མང་པོ་ཞེ་པོ་ཅིག་ཡོད་འགྱོག་དེ་ལས་ཨ་ནི་ད་དེ་པེ་ཅིང་སློབ་གྲྭ་ཆེན་མོའི་དཔེ་སྐྲུན་ཁང་གི་ལས་ཀ་བྱེད་མཁན་རྩོམ་སྒྲིག་པ་ཚའོ་ཀྲི་ཤིན་ཟེར་མཁན་དེ་བུ་མོ་དེས་མོ་རང་གི་བརྙན་ཐུང་རང་གདོང་རང་བསྟན་བྱས། ང་ཚོར་གནས་སྟངས་འདི་བྱུང་སོང་ཞེས་བཤད་པ་དེ། བུ་མོ་འདི་དང་བུ་མོ་འདིའི་གྲོགས་མོ་ཁ་ཤས་ཤིག་འདུག་ཁོ་ཚོའི་གནས་སྟངས་དང་དེ་ཚོར་ཡང་མི་ཚང་མས་དོ་སྣང་བྱས་བྱས་ད་ཕྱི་རྒྱལ་གསར་འགྱུར་བརྒྱུད་ལམ་ཆེ་ཁག་ཡིན་ནའི་རེད། ཡང་རྒྱ་ཡིག་གི་གསར་འགྱུར་བརྒྱུད་ལམ་ཁག་དང་ཨ་ནི་སྤྱི་ཚོགས་དྲ་ལམ་ཐོག་ཡིན་ནའི་རེད་ཁོ་ཚོའི་སྐོར་མང་པོ་ཞེ་པོ་བྲིས་བཞག་བྱས་ཙང་ངས་དེ་རིང་ཕར་ཁྱེད་དཔྱད་ཞིབ་ལས་རིམ་འདིའི་ནང་ལ་ཡང། ཁོ་ཚོའི་གནས་སྟངས་དང་ཁོ་ཚོ་ལ་དཀའ་ངལ་ག་རེ་འཕྲད་ཡོད་མེད་ངོ་སྤྲོད་ཞུས་བྱས། རྔམ་སྟོན་ཁྲོམ་སྐོར་འདིའི་ནང་ལ་ཡང་ཕྱིན་པའི་མི་ཚོ་ལ་ཡང་དཀའ་ངལ་ག་འདྲས་འཕྲད་ཀྱི་ཡོད་མེད་དང་རྒྱ་ནག་གཞུང་གིས་དྲག་གནོན་ག་འདྲས་བྱེད་ཀྱི་ཡོད་མེད་སོགས་སྐོར་ལ་ཡང་བགྲོ་གླེང་རོབ་ཅིག་ཞུས་ན་བསམ་བྱུང། ཨ་ནི་ད་ཚའོ་ཀྲི་ཤིན་ཟེར་མཁན་དང་ཁོ་རང་གི་གྲོགས་མོ་ཁ་ཤས་ཤིག་ད་འཛིན་བཟུང་བྱས་པ་འདི་གྱད་སྒང་ག་ལོག་ཡིན་ན་སློབ་སྦྱོང་ཡག་པོ་ཡོད་འགྱོག་ཕྱི་རྒྱལ་གཏོགས་པ་སློབ་གྲྭ་འགྲོ་མཁན་དེ་མང་ཆེ་རེད་ཤག་འདིའི་ནང་ལོགས་ལ་ཡ་བུ་མོ་གཅིག་མིང་ལ་ཡ་ཡང་ལིའུ་ཟེར་འདུག་ཁོ་རང་འདི་སྔོན་ལ་ཡ་སིང་ག་པོར་ལ་ཡ་གསར་འགོད་པའི་སློབ་སྦྱོང་བྱས་གསར་འགོད་སློབ་སྦྱོང་བྱས་ཚར་བའི་རྗེས་ལ་ཨ་ནི་རྒྱ་ནག་ཕྱིན་བྱས་རྒྱ་ནག་གི་ཐོག་བར་ཚགས་པར་ཆེན་པོ་ཨ་ནི་ཤིན་ཅིང་པའོ་དང་རྡོ་ཨའོ་ལ་ཨ་ནི་གསར་འགོད་ཀྱི་ལས་ཀ་བྱེད་མྱོང་ཡོད་པ་བྱས་རྒྱུན་དུ་སྒུག་ནས་ནི་གསར་འགོད་ཀྱི་རྩོམ་དེ་མང་པོ་བྲིས་ཡོད་པ་དེ་ནས་ཡིན་ན་ཆིན་ཙི་ཡི་ཟེར་མཁན་ཅིག་འདུག་དེ་ཡིན་ན། རྒྱ་ནག་སློབ་གྲྭ་ཕྱིན་པའི་རྗེས་ལ་ཨ་མི་རི་ཀ་སློབ་གྲྭར་ཡོང་ཨ་མི་རི་ཀའི་ཀོ་ལོམ་པི་ཡ་སློབ་གྲྭ་ཆེན་མོའི་ནང་སློབ་སྦྱོང་བྱས་དེ་ནས་ཕར་ལོག་ཕྱིན་བྱས་ཡང་ཧོང་ཀོང་དུའང་གློག་བརྙན་འདི་བཟོ་ཡག་གི་སློབ་སྦྱོང་བྱས་ད་གང་ལྟར་སློབ་གྲྭ་མང་པོ་ཕྱིན་འགྱོག་ཅིག་རེད་ཤག་ཕྱིན་བྱས་ཡིན་ན་རྒྱ་ནག་ལ་ཡར་ཕར་སླེབས་པའི་རྗེས་ལ་ཡར་ལམ་སང་ལས་ཀ་མེད་པ་བྱས་བྱས་ཡིན་ན་དོ་བ་དང་བླངས་ལས་ཀ་བྱས་བྱས་ལྷག་པར་དུ་ད་ཏོག་དབྱིབས་ནད་དུག་གི་དཀའ་ངལ་འཕྲད་པའི་སྐབས་དེ་ནད་ཡམས་སྐབས་དེ་ཨ་ནི་ནད་པ་མང་པོ་ཅིག་སྨན་ཁང་དུ་འགྲོ་མ་ཐུབ་བྱས་དཀའ་ངལ་ཡོད་པ་འདི་ཚོ་ལ་ཡང་རོགས་པ་བྱེད་མཁན་གྱི་འདི་འདྲ་ཚོགས་པ་ཞིག་འདུག་འདིའི་ནང་ལོགས་ལ་ཡར་དང་བླངས་ཀྱི་ལས་ཀ་བྱས་བྱས

ད་རིང་གི་གཟའ་སྤེན་པ་ཡིན་ནའི་རེད་གཟའ་ཉི་མ་ཡིན་ནའི་རེད་འདི་འདྲའི་ཅིག་ལ་ཡང་ང་ཚོ་དེ་ག་དེ་ཡིན་ན་ཟ་ཁང་གཅིག་གཅིག་ཅིག་ལ་ཡང་ཆུ་ཚོད་གཅིག་གཅིག་ཅིག་ལ་འཛོམས་པ་ཡིན་ད་ཟེར་བྱས་ལབ་ཨ་འདི་ལབ་པའི་རྗེས་ལ་ཡིན་ན་ཕ་གིར་ཡང་གང་ག་ལོག་ད་དུས་ཚོད་ཡོད་མཁན་དེ་ག་ཕར་ཕྱིན་ཁ་ལག་ཟ་བྱས་དེ་འདྲ་བྱས་ཡོད་ས་རེད་བྱས་བྱས། སྤྱིར་བཏང་ཁོ་ཚོའི་འདྲ་པོ་བྱས་པ་ཡིན་ན་ད་གཞོན་སྐྱེས་སློབ་སྦྱོང་ཡོད་མཁན་ལས་ཀ་ཡག་པོ་ཡོད་མཁན་མི་ཕྱི་ལོགས་ལ་ཡང་ཟ་ཁང་ཟ་ཡག་གི་དཔལ་འབྱོར་གྱི་ནུས་པ་དང་དེ་ཡོད་མཁན་བྱས་བྱས། ཨ་དེ་ར་ཁྱེད་ད་རྒྱ་ནག་ནང་ལོགས་འདི་མི་ཟ་ཡག་མང་པོ་ཡོད་རེད་ལོ་ཆུང་ཆུང་དེ་འདི་ག་སུབ་ཚར་གྱི་མི་ཤེས་ཡོད་རེད། ད་ཡིན་ན་ལས་ཁོ་ཚོ་ཕ་གིར་འཛོམས་པའི་སྐབས་དེ། ཕྱི་ལོགས་ལ་འགྲོ་མྱོང་མཁན་དང་སློབ་སྦྱོང་ཡོད་མཁན་དང་དེ་འདྲ་ཅིག་ངོས་ནས་ཡིན་ན། རྒྱུན་དུ་ཁོ་རས་རྒྱ་ནག་གི་སྤྱི་ཚོགས་ཀྱི་གནས་སྟངས་དང་དཀའ་ངལ་དང་དེ་ཚོ་ལ་ཡང་དོ་སྣང་ཆེན་པོ་ཞེ་པོ་བྱེད་ཀྱི་ཡོད་ས་རེད། ལྷག་པར་དུ་ད་ལྟའི་ཁོ་ཚོ་ཚང་མ་ལོག་བུ་མོ་གཅིག་ངོས་ནས་བུད་མེད་ཀྱི་ཐོབ་ཐང་དང་དེ་འདྲའི་སྐོར་ལ་ཡང་ཡིན་ན་དོ་སྣང་ཆེན་པོ་བྱེད་ད་ཕྱི་རྒྱལ་དེ་རུ་གལ་སྲིད་ཡིན་ན་བུད་མེད་ཀྱི་ཐོབ་ཐང་སྐོར་ལ་ཡང་རྩོད་ལེན་བྱེད་ཡ་དེ་ལས་འགུལ་ཤུགས་ཆེན་པོ་ཞེ་པོ་ཆགས་བསྡད་ཡོད་དང་དེ་ཚོ་ལ་ཡང་དོ་སྣང་ཆེན་པོ་ཞེ་པོ་བྱས་བྱས་ཁོ་ཚོས་བཤད་བྱས་བསྡད་ཡོད་རེད། དེ་འདྲ་ཅིག་ཚོགས་པ་མི་ཞིག་སྤྱིར་བཏང་བྱས་ན་གང་ཡང་མི་འདུག། ད་ཡིན་ནའི་ཟླ་སྔོན་ཟླ་བ་བཅུ་གཅིག་པའི་ནང་ལོགས་ལ་ཡང། ད་ཏོག་དབྱིབས་གཙང་སེལ་གྱི་དེ་ནང་ལོགས་ལ་ཡང་ཚང་མ་ལོག་ལ་དཀའ་ངལ་ཞེ་པོ་འཕྲད་ལྷག་མ་དེ་ཡིན་ན་ཟླ་བ་བཅུ་གཅིག་པའི་ཟླ་མཇུག་ཐོག་ལ་ཡང། ཞིན་ཅང་གི་ཨུ་རུ་མུ་ཆི་གི་ཁང་པ་ཅིག་ལ་མེ་ཤོར་བྱས་དེ་ནང་མི་མང་པོ་ཤི་སོང་ཨ་ནི་དེ་ཤི་བའི་རྗེས་ལ་ཡང་ཁོང་ཚོས་ཝི་ཤིང་དང་ཝི་ཆད་ཀྱི་ཚོགས་པ་དེ་ནང་ལོགས་ལ་ཡང། ད་མི་ཤི་བ་དེའི་སྐོར་ལ་ཡང་ཁོང་ཚོས་སྐད་ཆ་བཤད་ཡག་འགོ་བཙུགས་ཡོད་ས་རེད། ད་ལྟའི་ཡིན་ན་ཁོ་ཚོ་དམིགས་བསལ་ག་རེ་མི་འདུག་སྐབས་དེ་རྒྱ་ནག་གཞུང་འབྲེལ་གྱི་གསར་འགྱུར་བརྒྱུད་ལམ་ཐོག་ལ་ད་ཨུ་རུ་མུ་ཆི་ལ་ཡ་མེ་ཤོར་བྱས་མི་ཤི་བ་རེད་ཟེར་འདི་ད་ཧ་ལམ་ཞེ་དྲག་བཏོན་ཡོད་མ་རེད་དེ་ཡིན་ནའི་རྒྱ་ནག་སྤྱི་ཚོགས་དྲ་ལམ་དང་ལྷག་པར་དུ་ཡིན་ན་ཨན་ཝེ་ཤིང་གི་ནང་ལོགས་ལ་ཡ་སོ་སོའི་ད་གྲོགས་པོ་ནང་ཚགས་ཁོག་རེ་འདྲ་ཅིག་རུག་རུག་བྱས་བསྡད་ས་ཅིག་ཡོད་རེད་བ་འདིའི་ནང་ལ་ཡ་བགྲོ་གླེང་བྱས་ས་དེ་ནི་སྤྱིར་བཏང་རྒྱུན་ལྡན་ཅན་མ་གཏོགས་ཁོ་ཚོ་དེ་གའི་དམིགས་བསལ་འདི་གང་ཡང་མ་རེད་ས། བྱས་བྱས་ད་ཁོང་ཚོ་ཉིན་གཅིག་གཉིས་ཀྱིས་ད་དེ་ག་ཆོག་རེད་བྱས་བྱས་སེམས་སྡུག་བྱས་བྱས་དཀའ་ངལ་བྱས་བས་བྱས་མཐའ་མ་དེ་ཅིག་གིས་ང་ཚོས་ཨུ་རུ་མུ་ཆིར་ཤི་བའི་མི་དེ་ཚོ་ལ་ཡང་མྱ་ངན་གྱི་མཚོན་དོན་ཆེད་དུ་ད་བྱེད་སྒོ་ཅིག་སྤེལ་དགོས་འདུག་ག་རེ་བྱས་པ་དགའ་ཡིན་ན་ཡང་ལར་བ་གཅིག་བྱེད་དགོས་འདུག་བྱས་བྱས་སྐད་ཆ་ཞིག་བྱུང་ཡོད་ས་རེད། སྐད་ཆ་དེ་བྱུང་བའི་རྗེས་ལ་བུ་མོ་གཅིག་གིས་ད་ང་ཚོ་དེའི་ཝི་ཆད་དེའི་སྒང་ལ་ཡང་དེ་སྐད་ཆ་བཤད་ན་གཞུང་གིས་ད་ཏན་ཏན་བལྟས་བྱས་བསྡད་ཡོད་རེད་དེ་མ་བྱེད་དེ་ལས་ང་ཚོ་དེ་གའི་བྷི

ཁོ་བརྡ་ཐོ་འབྱོར་བ། བརྡ་ཐོ་དེ་ཡིན་ན། སུས་བཟོས་ཡོད་མེད་ད། ཁོ་ཚོ་བུ་མོ་དེ་ག་དེ་ཚོས་བཟོས་མི་འདུག་ད། དེའི་བརྡ་ཐོ་ཡིན་ན་དེའི་ཉིན་དཀར་དེ། བེད་ད་ག་ས་ག་ལ་ཡང་ཞེ་པོ་ཅིག་བཀྲམ་བཞག་ས། ད་དེ་སུས་བཟོས་ཡོད་མེད་དེ། ཟེར་ཡག་བྱས་པ་ཡིན་ན། ད་དུང་རྒྱ་ནག་གཞུང་གིས་ཡིན་ན་རྩད་གཅོད་ཐུབ་ཡོད་མ་རེད་ད་གང་ལྟར་དེ་འདྲ་ཞིག་བཀྲམ་བྱས། ཨ་འདིའི་དགོང་མོ་དེ་ཡིན་ན་ཁོ་ཚོ་བུ་མོ་དེ་ག་དེ། ཕ་གིར་ཕྱིན་བཞག། དེ་ག་ལས་སྒོ་རུ་བརྒྱབས་བྱས། དཔེར་ཆ་བཞག་ན་ལི་སི་ཆི་ཟེར་མཁན་དེ། ཁོ་རང་གི་ཤོག་བུ་དཀར་པོ་ཁ་ཅིག།

དེ་རྗེས་ཀྱི་གནས་ཚུལ་དེ་ཚོ་གང་ག་ལོག་ང་ཚོའི་སྤྱི་ཚོགས་དྲ་ལམ་གང་ལྟར་པར་མང་པོ་ཞེ་པོ་བྱུང་བྱས། ཚེས་པ་ཉི་ཤུ་རྩ་བདུན་དགོང་དག་དེ་ཡང་ཏག་ཏག་མི་སྟོང་ཕྲག་ཁ་ཤས་ཅིག་འཛོམས་བྱས། རྒྱ་ནག་གཞུང་གི་ཏོག་དབྱིབས་གཙང་སེལ་གྱི་སྲིད་ཇུས་དེ་ལ་ཡང་ངོ་རྒོལ་གྱི་སྐད་འབོད་བྱེད་ཡག་དང་ཨ་ནི་དེའི་ལྷག་ཙམ་ཡིན་ན་དེ་གའི་དགོང་དག་དེ་ག་ཡང་ཧྲང་ཧའེ་ལ་ཡང་གུང་ཁྲན་ཏང་དང་ཨ་ནི་ཞི་ཅིན་ཕིང་མར་བབས་ཤོག་ཟེར་ཡག་གི་གང་ལྟར་ཆབ་སྲིད་ཀྱི་སྐད་འབོད་ཁོ་རང་བྱས་བྱས་ད་གནས་ཚུལ་དེ་གའི་ཚང་མ་བྱུང་བ་རེད་བ་བྱུང་བྱས་གང་ལྟར། མི་མང་རུ་ཕྱིན་པའི་རྗེས་ལ་བུ་མོ་དེས་ཁོང་ཚོ་གང་ལོག་ཁ་འཐོར་བཞག་ཁ་འཐོར་རྗེས་གཞུག་གུ་ཆུ་ཚོད་བཅུ་གཉིས་ཐོག་ཡང་ཁོང་ཚོ་ཕར་ཚུར་འབྲེལ་བ་བྱེད་ཐུབ། འབྲེལ་བ་བྱེད་ཐུབ་རྗེས་ཨ་ནི་ཁོང་ཚོ་བཅུ་གཉིས་ཐོག་མང་བཅས་ག་ལེ་ག་ལེ་ཨིན་ལོ་ཆེན་པིན་ཕི་གའི་དྲན་གསོའི་རིང་ཁ་ཁོང་ཚོས་དམིགས་བསལ་གྱི་རྡོ་པ་ཡར་ལངས་བྱས་རྗེས་སྐད་འབོད་བྱེད་ཡ་དང་ཡང་ན་ཁ་ཤས་ཀྱིས་གཏམ་བཤད་བྱས་ཡ་དང་འདི་འདི་ཨིན་འདི་རིགས་འདི་ག་ག་བྱས་མེད་ཅེས་བུ་མོ་མི་གཞན་པ་ཚོ་ལ་བཤད་བཞག་དེ་ནས་ཚེས་པ་ཉི་ཤུ་རྩ་དགུའི་དགོང་དག་དེ། ད་དགོང་མོ་གཉིས་ཕྱིན་པའི་རྗེས་ལ་རེད་ད། ཨ་ནེ་པེ་ཅིན་གྱི་ཉེན་རྟོག་མི་སྣས་ཁོ་ཚོ་ཚང་མ་ལོག་ལ་ཁ་པར་རྒྱབ་བྱས་ཁ་པར་རྒྱབ་བྱས་ཡིན་ན་ཉེན་རྟོག་གི་ལས་ཁུངས་ལ་ཤོག་ཟེར་ད་ཁ་པར་རྒྱབ་ཟེར་དེ་ཡང་ཁོ་ཚོ་གཅིག་པོ་རེད་མི་འདུག་ཚོད་དཔག་བྱས་པ་ན་ཚེས་པ་ཉི་ཤུ་རྩ་དགུའི་ཉིན་དཀར་དེ། པེ་ཅིན་ཉེན་རྟོག་མི་སྣས་པེ་ཅིན་པེ་ཅིན་གྲོང་ཁྱེར་ཁོ་རང་ནང་ལོགས་ལ་ཡང་མི་དགུ་བརྒྱ་ཙམ་གཅིག་ལ་ཡང་ཁ་པར་བཏང་རྗེས། ཉེན་རྟོག་ལས་ཁུངས་ལ་ཤོག་ལབ་བྱས་ཡིན་ཁོང་ཚོ་ལ་འདྲི་རྩད་བྱས་འགོ་བཙུགས་ཡོད་ས་རེད་བཏང་འདུག་ཁོང་ཚོ་བུ་མོ་དེ་གས་དེའི་ཕི་གས་ཉེན་རྟོག་ལས་ཁུངས་ལ་ཕྱིན་འདྲི་རྩད་བྱས་རེད་བ་འདྲི་རྩད་བྱས་མ་ཟད་ཡིན་ནོ་ཁོང་ཚོ་གཟུགས་པོ་ལ་བརྟག་དཔྱད་བྱས་ཧ་ལམ་ཕལ་ཆེར་རྒྱུན་རིང་བཅུག་ཡག་གི་གྲ་སྒྲིག་རེ་བྱས་ཡོད་ས་རེད་ད་དེའི་ནང་དེ་གཙོ་ག་རེ་བྱུང་འདུག་ཟེར་ན་ཉེན་རྟོག་མི་སྣས་ཕི་གས་ཀོང་ཚ་དུས་ཙམ་པ་ཚང་མོ་ལོག་གི་ལག་ཁྱེར་ཁ་པར་དེ་སྔོག་རྗེས་ལག་ཁྱེར་ཁ་པར་ནང་ག་རེ་ཡོད་མེད་ལྟ་དུས་ཙམ་པ་བུ་མོ་གཅིག་གི་ལག་ཁྱེར་ཁ་པར་ནང་ལ་ཡ། ཁོ་ཚོས Telegram ཟེར་དེ་ཁོ་ཚོའི་ཚོགས་པ་ཞིག་བཟོས་ཡོད་པ། ཚོགས་པ་དེའི་ནང་ལ་ཡང་ཕར་ཚུར་བཏང་པའི་སྐད་ཆ་དང་འདི་གའི་གང་གི་ལོག་ཡིན་ན་མ་བསུབས་བྱས་བཞག་བཞག་ཡོད་ས་རེད། ད་ལྟའི་ཉེན་རྟོག་པས་ཡིན་ན་འདི་ག་ཚང་མ་ལོག་ནི་མར་བཤུས་བྱས་བླངས་སོང། དེ་ནས་ཡིན་ན་ཆུ་ཚོད་ཉི་ཤུ་ཕྱིན་པའི་རྗེས་ལ་ཡང་བུ་མོ་འདི་ག་ཚང་མ་ལོག་ལ་ཁྱོད་རང་ཚོ་ནག་ཉེས་མི་འདུག་ཟེར་བྱས་གློད་བཏང་བཞག། ད་ཁོང་ཚོ་བསམ་པ་ག་གེ་མེད་བསམ་འདུག་ཨ། དེ་འདྲ་བསམ་ནས་ཨེ་ནི་དུས་ཚོད་ངེས་ཅན་ཕྱིན་ཚར་བའི་རྗེས་ལ་ད་ཟླ་བཅུ་གཉིས་པའི་ཟླ་མཇུག་ཙམ་ནས་འགོ་ཚུགས་བྱས་ཟེར་ཡག་བྱས་པ་ན་ཨ་ད Telegram ཟེར་དེའི་ནང་དེ་ཡོད་པའི་མི་དེ་ག་དེ་རེ་རེ་བྱས་ཟིན་འགྲོ་གི་འདུག། ཁ་ཤས་ཤིག་ཟིན་པའི་རྗེས་ལ་ཡིན་ན་ད་ཁོང་ཚོ་དངངས་སྐྲག་སྐྱེས་བྱས་ཡང་ཁོང་ཚོ་དེ་རུབ་རུབ་བྱས་བྱས་ཡིན་ན Telegram ཟེར་དེ་ག་ནས་ཡང་ཁོང་ཚོ་ཚོགས་པ་གསར་པ་ཞིག་བཙུགས་བྱས་ད་ཚོགས་པ་དེ་ཡིན་ན་གན་དེ་བྱས་དེ་ཨ་ནི་ཛ་དྲག་གི་གནས་ཚུལ་དེ་ལ་ཁ་གཏད་བཅག་ཡག་གི་ཨེ་ནི་ཚོགས་པ་ཡིན་ཟེར་བྱས་བཅས་ཚོགས་པ་ཞིག་བཙུགས་བཞག། ཚོགས་པ་བཙུགས་བྱས་ཡིན་ན་བུ་མོ་དེ་ག་དེ། ད་ང་ཚོ་འཛིན་བཟུང་ག་རེ་བྱེད་ག་ཞེས་ལབ་བྱས་ད་ཁོ་ཚོས་ཐབས་ཤེས་རེ་གཅིག་གཉིས་ཤིག་དེ་ནི་དེ་ཐག་གཅོད་བྱས་བཞག་གཅིག་ཡིན་ན་འཛིན་བཟུང་ན་ཡིན་གཅིག་མིན་གཅིག་ཕྱི་ལོགས་མིས་གནས་ཚུལ་དེ་ཤེས་པ་ཞིག་བཟོ་དགོས་རེད་བྱས་ཙང་ང་རང་ཚོ་སོ་སོས་བརྙན་ཐུང་རེ་བཟོས་བྱས། གལ་སྲིད་ང་ཨ་ནི་བེད་གར་སོང་ཆ་མེད་གྱུར་སོང་དེ་ཕྱི་ལོགས་བཀྲམ་རོགས་བྱེད་ཞེས་བྱས་བརྙན་ཐུང་ཞིག་བཟོ་དགོས་རེད་ད་ཨ་མདའ་དེ་ང་ཚོ་ཡང་དེ་ངས་ད་གིན་དང་པོ་དེ་ངོ་སྤྲོད་ཞུ་ཡ་བརྙན་ཐུང་འབྱོར་བ་འདི་འདི་འདྲས་ཞེས་བྱས་བཟོས་འཇོག་ཡིན་ས་རེད། ཨ་འདིའི་ནང་ལོགས་ལ་ནང་དོན་གཞན་པ་ཅིག་ཡིན་ན་ཁོང་ཚོས་ཨ་མི་རི་ཀའི་ཕི་གའི་གཞུང་ཚབ་ཁང་ལ་འབྲེལ་བ་བྱས་རྗེས་གཞུང་ཚབ་ཁང་ལ་ཡང་ང་ཚོ་འཛིན་བཟུང་བྱས་པའི་སྐོར་གྱི་གནས་ཚུལ་དེ་ཡིན་ན་ཕི་གའི་སྐྱེས་པའི་ནི་ད་ཕྱི་རྒྱལ་ལས་ཀ་རེད་ཞེས་བྱས་དེ་འདྲའི་ཁོ་རང་ཚོས་ཐབས་ཤེས་བྱས་ཡོད་ས་རེད། དེ་འདྲ་བྱས་རྗེས་ཁོང་ཚོ་འདི་གའི་དེ་འདྲ་བྱས་རྗེས་འཛིན་བཟུང་བྱས་རྗེས་ཨ་འདི་ཐ་མ་དེ་བུ་མོ་ཨ་འདི་དེའི་ལན་བཞག་ཉེར་སྤྱོར་བ་འདྲ་འཛིན་བཟུང་བྱས་བཞག། འཛིན་བཟུང་བྱས་པའི་རྗེས་ལ་རྒྱ་ནག་གི་ཁྲིམས་བྱས་པ་ཡིན་ན་ནང་མི་ཚོ་ལ་ཡང་འཛིན་བཟུང་བྱས་པའི་ནག་ཉེས་འདི་རེད་ཞེས་བྱས་ཡིན་ན་བརྡ་ཐོ་བཏང་དགོས་ར། དེ་འདྲ་ཡིན་ན་རྩ་བ་ཉིད་ནས་བཏང་ཡོད་ས་མ་རེད་དེས་མ་ཟད། ཕྱི་ལོགས་གསར་འགོད་པ་ཚོ་ཡིན་ན་རེད་ཡང་ནང་མི་སྤུན་གཅིག་ཡིན་ན་རེད་རྒྱ་ནག་གི་ཉེན་རྟོག་ལས་ཁུངས་ལ་ཡང་སྐད་ཆ་དྲིས་རྗེས་འདི་ཁོང་ཚོ་གར་ཆས་པ་རེད་འཛིན་བཟུང་བྱས་པ་རེད་མ་རེད་ཞེས་སྐད་ཆ་འདྲི་དུས་ལན་སྐོར་རྩ་བ་ནས་རྒྱབ་མི་འདུག་ད་ཁོང་ཚོའི་གནས་སྟངས་ག་བེར་བསྡད་ཡོད་མེད་ཁོང་ཚོ་ག་པར་ཡོད་མེད་ཁོང་ཚོ་ལ་ནག་ཉེས་ག་འདྲ་ཞིག་བཙུགས་ཀྱི་ཡོད་མེད་དེ་ཚོ་སྒང་ག་ལོག་ཡིན་ན་ད་དུང་ག་ད་གསལ་པོ་མེད་པ་བྱས་རྗེས་ཆགས་བྱས་བསྡད་ཡོད་ས་རེད། རྔམ་སྟོན་ཁྲོམ་སྐོར་དེ་བྱུང་པའི་སང་ཉིན་གནངས་ཉིན་ལ་ཡང་རྒྱ་ནག་གི་ཉེན་རྟོག་མི་སྣས་མི་ད་བརྒྱ་ཕྲག་མང་པོ་དང་སྟོང་ཕྲག་མང་པོ་ཁ་པར་བཏང་བྱས་ཡིན་ན་ཁོ་ཚོ་ཉེན་རྟོག་ལས་ཁུངས་ལ་ཤོག་ལབ་བྱས་ཡིན་ན་དྲི་རྩད་བྱས་ཡག་དང་བཀག་ཉར་བྱས་ཡག་འདྲ་ད་མང་ཆེ་བ་ཡིན་ན་བཀག་ཉར་ཡིན་ན་ཆུ་ཚོད་ཉི་ཤུ་རྩ་བཞི་ཞིག་བྱས་པའི་རྗེས་ལ་གློད་བཞག་གློད་པས་མ་ཟད་ད་ཚང་མས་མཁྱེན་གསལ་རེད། ངོ་རྒོལ་འདིའི་དམིགས་ཡུལ་གཙོ་བོར་དེ་ངོ་རྒོལ་བྱེད་ས་དེ་ཡུལ་དེ་ཡིན། ཞི་ཅིན་ཕིང་གི་ཏོག་དབྱིབས་གཙང་སེལ་ཟེར་ཏེ་སྲིད་ཇུས་དེ་ལ་བྱས་པ་རེད་ཏོག་དབྱིབས་གཙང་སེལ་གྱི་སྲིད་ཇུས་དེ་ངོ་རྒོལ་གནས་ཚུལ་བྱུང་པའི་རྗེས་ལ་ཡིན་ན་ཉི་མ་ཁ་ཤས་ཤིག་ནང་ལ་ཡང་རྩ་བའི་ཐོག་ནས་འགྱུར་ལྡོག་བཏང་རྗེས་ད་བེད་ལོས་བྱས་རྒྱ་ནག་གཞུང་གིས་ཏོག་དབྱིབས་གཙང་སེལ་གྱི་སྲིད་ཇུས་དེ་ནོར་འཁྲུལ་རེད་ཅེས་ངོས་ལེན་བྱས་ཡོད་མ་རེད། གཅིག་བྱེད་དུས་ཙམ་པར་ཁོང་ཚོ་ངོ་རྒོལ་བྱེད་མཁན་དེ་ག་ཚོ་རྒྱུ་མཚན་ཡོད་པའི་སར་ཆགས་པ་ར། དེ་འདྲ་སོང་ཙང་མི་ཁ་ཅིག་གིས་རྔམ་སྟོན་ཁྲོམ་སྐོར་འདི་ནང་ཞུགས་མཁན་དེ་ག་དེ་ཡིན་ན་དེ་སྔོན་དང་མི་འདྲ་གཅིག་བྱས་ན་རྒྱ་ནག་གཞུང་གིས་ཞེ་པོ་ཞིག་རྩིས་རྒྱབ་རྗེས་སྡུག་པོ་ཞེ་པོ་ཞིག་སྟེར་ཨ་ཡོང་བསམ་པའི་རེ་བ་བྱུང་ཤག་དེ་ལས་ཡིན་ན་ད་དེ་རིང་ཁ་སང་ཁོང་ཚོ་འཛིན་བཟུང་བྱས་ཡག་གི་གནས་ཚུལ་འདི་མང་རུ་མང་རུ་འགྲོ་གི་ཡོད་ས་རེད། ད་མི་ག་ཚོད་ཟིན་ཡོད་མེད་དང་དེ་གའི་ད་ལྟ་གསལ་པོ་ཞིག་མི་འདུག་དེ་ལས། ད་ལྟ་ངས་ངོ་སྤྲོད་ཞུས་པའི་ཨ་འདྲ་བུ་མོ་དེ་གའི་དེའི་གནས་ཚུལ་དེ་ནས་གནད་འགག་མང་པོ་ཞིག་མཐོང་གི་འདུག་བསམ་འདུག་དང་པོ་དེ་ཡིན་ན། བུ་མོ་དེ་གའི་སྤྱིར་བཏང་རྒྱུན་དུ་ཁོ་རང་ཆབ་སྲིད་ལས་འགུལ་ནང་ཞུགས་དེ་འདྲ་བྱེད་མཁན་ཞིག་འདྲ་རེད་མི་འདུག། ཕ་གིའི་ལས་འགུལ་སྐབས་དེ་ལ་ཡིན་ད་ཁ་ཅིག་གིས་གཏམ་བཤད་བྱས་འབོད་ཚིག་རྒྱབ་རྫུན་པར་མདུན་ལ་ཡར་དོན་བྱེད་མཁན་དེ་བ་ཁོང་ཚོ་སྒང་ག་དེ་འདྲ་རེད་མི་འདུག། དེའི་ནང་ལོགས་བུ་མོ་ཡང་ལིའུ་ཟེར་མཁན་དེ་ཤོག་དཀར་མང་པོ་ཁྱེར་ཟེར་ཤོག་དཀར་མི་ག་ས་ག་ལ་སྤྲད་ཡོད་ཟེར་ད་དེ་ཚོའི་གསུམ་དེ་ཏི་སི་ནག་ཉེས་ཆེར་འདུག་མི་ཤེས་དམིགས་བསལ་ཞིག་འདྲ་གལ་རེད་མི་འདུག་ཨང་དེ་ག་འདྲ་ཡིན་ན་ཁོ་ཚོ་ཡིན་ན་ཆུ་ཚོད་བཅུ་གཉིས་ཞིག་ལ་ཡང་ནང་ལོག་ཡོང་ཤག་པེ་ཅིང་གི་ལེང་མ་ག་ས་དེའི་རྔམ་སྟོན་ཁྲོམ་སྐོར་དེ་མཚན་ལ་ཆུ་ཚོད་གསུམ་པ་བཞི་པ་བར་དུ་བསྡད་ཤག་བྱས་ཙང་ཁོ་ཚོ་ནང་ལོག་ཡོང་མཁན་རེད།

ད་དེ་རིང་ཡང་ད་བུ་མོ་འདི་གས་དེ། འཛིན་བཟུང་བྱས་པ་དང་ཁོང་ཚོས་བསམ་སྟངས་དང་ད་ག་འདྲ་ཟེར་ད་རེས་འདི་ནང་གནས་ཚུལ་འདི་ནང་ཞུགས་ཡོད་མེད་དེ་གས་དེ་གཅིག་བྱེད་དུས་བུ་མོ་འདི་གས་དམིགས་བསལ་ཡིན་སྲིད་ཀྱི་རེད་དེ་ལས་ཡིན་ནའི་ངས་བྱས་ན་ཁོང་ཚོའི་གྲས་དེ་དེ་རིང་ཁ་སང་རྒྱ་ནག་ནང་ལོགས་ཡོད་པའི་གཞོན་སྐྱེས་སློབ་སྦྱོང་ད་ད་དུ་ཡག་པོ་ཐོབ་ཨ་ལས་ཀའི་གོ་སྐབས་ད་ད་དུ་ཕ་གིའི་ནང་ལོགས་ལ་ཡག་ད་ག་ད་འབྲིང་རིམ་གྱི་འཚོ་བའི་ཆུ་ཚད་བསྐྱལ་སྡོད་མཁན་དེ་ཚོའི་གནས་སྟངས་མང་པོ་ཞིག་མཚོན་ཐུབ་ཀྱི་རེད་བསམ་གྱི་འདུག་འདས་པའི་ལོ་མང་པོ་ཞིག་ནང་ལོགས་ལ་རྒྱ་ནག་ནང་ལོགས་འགྱུར་ལྡོག་ཕྱིན་དཔལ་འབྱོར་གནས་སྟངས་ད་དུ་ཡར་ཕྱིན། འདི་འདྲ་བྱེད་ཐུབ་ན། སྤྱིར་བཏང་རྒྱ་ནག་གི་གནད་དོན་ལ་དོ་སྣང་བྱེད་མཁན་མང་ཆེ་གི་ཐུན་མོང་གི་ལྟ་ཚུལ་ཞིག་ཡོད་རེད། ལྟ་ཚུལ་དེ་ག་རེད་ཟེར་ན། ད་གཞོན་སྐྱེས་འདི་ག་དེ་ཡིན་ན་མང་ཆེ་གཅིག་གི་ད་རྒྱ་ནག་གཞུང་གི་དྲིལ་བསྒྲགས་འོག་ལ་མགོ་འཁོར་ནས་མི་འདུག་ག་ད་ཁོ་རང་ཚོའི་འཚོ་བ་ཆུང་ཆུང་འབྱོར་བ་གཅིག་གི་བཟའ་ཡག་དང་བཏུང་ཡག་དང་འདི་འདྲ་གཅིག་པོར་དོ་སྣང་བྱས་ཏེ་འབྱོར་བ་འདི་འདྲ་གཅིག་ནང་མགོ་འཁོར་ཏེ་མ་གཏོགས། འདི་ལ་རྒྱ་ཆེ་གཅིག་གི་སྤྱི་ཚོགས་ཀྱི་གནས་སྟངས་དང་ཨ་ནི་ཆབ་སྲིད་ཀྱི་གནས་སྟངས་དང། འདི་འདྲའི་སོགས་པ་ལ་ཡང་དོ་སྣང་མི་འདུག་བསམ་པའི་བསམ་ཚུལ་ཤུགས་ཆེན་པོ་ཞུ་ཆོག་རེད། བྱས་ཙང་ད་ད་རིང་འདི་ནས་ང་ཚོ་ཧ་གོ་གི་འདུག་ཟེར་ན། ཁོང་ཚོའི་ཨ་འདི་དེ་ཚོགས་པ་དེ་བཙུགས་ཡག་དེ་དང་པོ་དེ་དངོས་གནས་བྱས་ན་ཁ་ལག་ཟ་ཡག་གི་ཚོགས་པ་རེད་དེ་ལས། གང་ལྟར་ཁ་ལག་ཟ་ཡག་ཚོགས་པ་དེས་ད་ག་ལེ་ག་ལེ་བྱས་བྱས། ད་ཐ་མ་དེ་ཡིན་ན་ད་ཆབ་སྲིད་ཀྱི་དོན་རྐྱེན་ཆགས་ཡག་གི་ཚོགས་པ་ཆགས་པ་རེད། འདི་ནས་ཨ་ནི་རྒྱ་ནག་ནང་ལོགས་གཞོན་སྐྱེས་དེ་ཚོ་དེ་སྔོན་ང་ཚོའི་མཐོང་ཚུལ་དེ་དང་མ་འདྲ། སྤྱི་ཚོགས་ལ་ཡང་དོ་སྣང་ཆེར་མེད་པ་དང་ཨ་ནི་གལ་སྲིད་ཁོང་ཚོ་དགོས་པ་བྱུང་བ་ཡིན་ན། ཉེན་ཁར་མ་འཛེམས་པར་གང་ལྟར་བློ་ཁོག་བྱས་བྱས་དེ་ག་བྱེད་ནུས་ཀྱི་ཡོད་པ་དེ་གསལ་པོ་ཞིག་མཚོན་ཐུབ་པ་རེད་བསམ་གྱི་འདུག། གཉིས་པ་དེ་ག་རེ་ཟེར་ན། ལོ་མང་པོའི་ནང་ལོགས་ལ་ཡང་རྒྱ་ནག་ད་སྒོ་ཕྱེས་འདི་འདྲ་བྱས་བྱས་ཡིན་ན། རྒྱ་ནག་ནང་ལོགས་སློབ་སྦྱོང་ཡར་ཕྱིན་ཕྱི་རྒྱལ་སློབ་གྲྭ་ཡོང་དེ་ག་ཕན་ཆེར་ཐོགས་མི་འདུག་བསམ་བསམ་ཅིག་བསམ་ཚུལ་དེ་བར་སྐབས་ཅིག་ཤུགས་ཆེན་པོ་བྱུང་སོང་ཨ། ད་ད་འདི་བལྟས་པ་ཡིན་ན་ངས་བྱས་ན་འདི་འདྲ་རང་དེ་མིན་པ་འདྲ་བསམ་གྱི་འདུག་གང་ལྟར་ཁོང་ཚོ་ལོ་ཆུང་ངུ་དེ་ཚོ་སློབ་སྦྱོང་ཡག་པོ་བྱས་མཐོང་རྒྱ་དང་ཐོས་རྒྱ་དེ་ཚོ་རྒྱ་ཆེར་ཕྱིན་པ་འདིས། མཐའ་མ་འདིར་ཡིན་ན་ཁོང་ཚོའི་བསམ་བློའི་གཏོང་ཕྱོགས་དང་འཚོ་བ་སྐྱེལ་སྟངས་དེ་ཚོ་ཚང་མ་ལོགས་ཡིན་ན་ཤུགས་རྐྱེན་ཆེན་པོ་ཐེབས་བྱས། ད་གང་ལྟར་དེ་སྔོན་ལ་ཡང་མའོ་ཙེ་ཏུང་གིས་རྒྱ་ནག་གི་གཞོན་སྐྱེས་ཚོ་ལ་ཡང་གཞོན་ནུ་ཤེས་ཡོན་ཅན་ཟེར་དེ་གྲོང་གསེབ་རྒྱུགས་ཟེར་གང་ག་ལོག་གོ་ཁོག་ཅིག་ཕྱིན་པ་རེད་བ་འདི་འདྲའི་ནང་བཞིན་ཡིན་ན་ད་ཞི་ཅིན་ཕིང་གིས་དེང་སང་གི་རྒྱ་ནག་གི་གཞོན་སྐྱེས་དེ་ཚོ་ལ་ཡང་མགོ་སྐོར་བཏང་ཡག་དེ་ཞེ་དྲག་ཁག་པོ་ཆགས་མེད་འགྲོ་བསམ་བསམ་ཅིག་འདི་འདྲ་ཞིག་འདུག་ཨ་འདི་ག་འདྲའི་དམིགས་བསལ་ཅིག་གིས་ད་ད་ལྟ་ཡིན་ན་རྒྱ་ནག། གདོང་ལེན་བྱེད་དགོས་ཡག་གི་དཀའ་ངལ་མང་པོ་ཞིག་ཡོད་རེད་ཉེ་དུས་རང་ཅིག་མི་འབོར་ཉུང་དུ་འགྲོ་གི་འདུག་ཅེས་དཀའ་ངལ་མང་པོ་བཤད་སོང་ཨ་ད་ག་ནང་བཞིན་ད་རྒྱ་ནག་དང་ད་མང་གཙོའི་རྒྱལ་ཁབ་དང་རང་དབང་རྒྱལ་ཁབ་དེ་ཚོའི་བར་དུ་ལ་གི་འབྲེལ་བ་དེ་ནི་སྡུག་རུ་ཕྱིན་བྱས་རྒྱ་ནག་ལ་དཀའ་ངལ་མང་པོ་ཞིག་འཕྲད་ཀྱི་ཡོད་རེད་ད་མ་འོངས་པའི་ལོ་བཅུ་ཅིག་ནང་ལོགས་ལ་ཡང་ཞི་ཅིན་ཕིང་འཕྲད་པ་ཡིན་ན་དཀའ་ངལ་མང་པོ་ཞིག་ཡོད་རེད་འདིའི་སྒང་དེ་ཡིན་ན་དཀའ་ངལ་གཅིག་ད་ད་རིང་ཡང་འདི་བུ་མོ་འདི་ག། ནང་བཞིན་གྱི། གཞོན་སྐྱེས་ཚོའི། བསམ་བློའི་གོ་རྟོགས་རྙེད་ཡག་དང། ཨ་གོ་རྟོགས་རྙེད་པའི་རྗེས་ལ་ཡིན་ན་ཁོང་ཚོས་བློ་སྟོབས་ཆེན་པོའི་ངང་ནས་ད་གུང་ཁྲན་ཏང་གི་ད་ལྟའི་སྲིད་ཇུས་དང་ཨ་ནི་དབང་སྒྱུར་དེ་ལ་ཡང་ཁོང་ཚོས་ཕར་འགྲན་རྩོད་བྱེད་ཡག་གི་བློ་སྟོབས་དང་ནུས་པ་དང་དེ་ག་ཡོད་རེད་བ་འདི་དང་ཨ་རྒྱ་ནག་གཞུང་གིས་བུ་མོ་དེ་ཚོ་ཟིན་པ་ནང་བཞིན་བྱས་པའི་དྲག་གནོན་བྱེད་ཡག་གི་ནུས་པ་ཅིག་ཡོད་རེད་བ། འདིའི་བར་དོ་ལ་འཐབ་རྩོད་འདི་མ་འོངས་པའི་ལོ་བཅུ་གྲངས་གཅིག་ནང་ལོགས་ཀྱི་འཐབ་རྩོད་རྒྱུན་དུ་སྐོར་ནས་བཤད་བསྡད་ཡག་དང་དོ་སྣང་བྱེད་ཡག་དང་ཨ་ནི་ཐ་ན་འཐབ་རྩོད་འདི་ནང་སུར་རྒྱལ་ཁ་ཐོབ་པ་ཡིན་ནའི་མ་འོངས་པའི་རྒྱ་ནག་གི་མདུན་ལམ་འདི་འདི་ལ་ཡང་བསྙེག་དགོས་ཡག་ཅིག་ཆགས་སྲིད་པ་རེད་བསམ་གྱི་འདུག་འདི་འདྲ་བྱས་བྱས་ད་རིང་ང་ཚོའི